དེ་རེད། ད་དེ་ནོར་གཅིག་གིས་ད་ད་ད་མ་བྱེད་པ་ལས་ནས། དེ་མ་བྱེད་པ་ལས་ནས་དེ་འདྲའི་གི་རྫས་དེ་རང་ཉིད་ཀྱིས་ཐོབ་པ་དེའི་ཚེ། ད་རང་ཉིད་ལ་ཐོབ་བློ་སྐྱེས་ནས་དེ་འདྲའི་རང་གི་བློ་ལ་ཐོབ་པ་དེའི་ཚེ་དེ་ནི་རིག་བྱེད་དང་རིག་བྱེད་མ་ཡིན་པའི་སྐད་ཅིག་མ་དེ་ཚོ་དེ་དེ་ནི་མ་བྱིན་པ་ལེན་པའི་གི་དེ་ནི་ལས་ལམ་དངོས་གཞི་དེ་རེད། ད་དེ་ཕྱིན་ཆད་ཀྱི་ད་དེ་རྫས་དེ་ལ་ད་སོ་སོ་གི་ལོངས་སུ་སྤྱད་པ་ལ་སོགས་པ་ད་དེ་འདྲའི་དེ་ཚོ་གང་ག་དེ་དེ་གི་མཇུག་གི།

ལས་ལམ་དངོས་གཞི་དེ་ལ་གསུངས་པའི་འདི་ལ་བསྣུན་པ་གང་གིས་དངོས་སུ་སྲོག་གཅོད་པར་བྱེད་པ་དེའི་ཚེ་རིག་བྱེད་དང་རིག་བྱེད་མ་ཡིན་པའི་སྐད་ཅིག་མ་ནི་ལས་ལམ་དངོས་གཞི་ཡིན་ནོ་ཟེར་ནས་གསུངས་པ་དེ་ལ་ད་ལྟ་སུ་དང་ཡོང་གི་རེད་བ། འོ་དེ་རེད་བྱས་ཙང་ད་དེའི་ཚེ་ལ་གསད་བྱ་དེ་འཆི་བ་དེ་དྲི་མེད་ཡིན་ཙང་ནི་དེའི་ཚེ་ལ་ལས་ལམ་དངོས་གཞི་རྫོགས་པ་དེ་མ་ཡིན་པ་དང་ལས་ལམ་དངོས་གཞི་རྫོགས་པ་ལ་གསད་བྱ་དེ་འཆི་བ་དེ་དྲི་དགོས་པ་གང་ཞིག་ལ་དེའི་ཚེ་འཆི་བ་དེ་མེད་པའི་ཕྱིར། འོ་ད་དེ་ད་སུ་དེ་དང་ཡོང་འདི་ལ། ད་དེ་ལ་རང་ལུགས་གི་ལན་ག་རེ་གནང་གི་ཟེར་ན་ཉེས་པ་མེད་དེ།

ལབ་པ་ཡིན་ན་ཨ་ནི་དེ་ཅི་ལས་སྲོག་ཆགས་དེ་བསད་པ་ཡིན་ལ་རེད་བ། ཡིན་ན་ཡང་སྲོག་བཅད་པས་མ་གོས་པ་ཞིག་ཡོད་རེད་པས་ཟེར་ལབ་འདུག་སྲོག་བཅད་པ་དེ་མ་གོས་པ་ཞིག་ཡོད་དམ་ཞེ་ན་དེ་ཡང་སྲོག་ཆགས་དེ་བསད་པ་ཡིན་ལ་རེད་བ། ཨ་ནི་ཡིན་ན་ཡང་སྲོག་བཅད་པ་དེ་མ་གོས་པ་ཞིག་ཡོད་རེད་པས་ཟེར་ལབ་འདུག་དེ་ལ་སྲོག་བཅད་པས་མ་གོས་པ་ཡོད་ད་ཡོད་ན་ག་རེ་རེད་ཟེར་འདི་ལྟ་སྟེ་དཔེར་ན་སྲོག་ཆགས་ཅེས

དེའི་ཚེ་གཙུག་བཅས་པའི་གཉིས་ཀྱིས་མ་འགོག་པའི་ཕྱིར་རོ་ཞེས་རྒྱས་ན་ཞེས་རྒྱས་པར་ན་བཟའོ། དེ་ལྟར་དེའི་ཚེ་ལ་རྒྱས་ས་གཙུག་བཅས་པའི་གཉིས་ཀྱིས་དེ་མ་འགོག་པའི་ཕྱིར། རེ་བ། གཙུག་བཅས་པའི་དེ་ནི་ལས་ལོངས་ཀྱི་གཉིས་ཀྱིས་དེ་འགོག་མི་འདོད་བའོ། ད་དེ་ལས་རྒྱས་ས། ཁྱེད་ལོངས་ཀྱི་བདེ་བ་དང་དགའ་དྲུག་འདུལ་ག་རེ་རེ་ཟེར་ན་གཙུག་ཕྱོགས་དེ་ཕྱི་ནས་ལས་ཀྱི་ལོངས་གཉིས།

དེའི་རྩ་ཤེས་ཙམ་པ་ལ་དེའི་རིག་བྱེད་མ་ཡིན་པ་དེས་དེ་གསོད་པ་མ་ནུས་པའི་ཕྱིར་རོ། འོ་ད་དེ་རེད་བྱས་ཙང་དེའི་ཚེ་ལ་རིག་བྱེད་དེ་གིས་གསོད་པ་མ་ནུས་པའི་ཕྱིར་ཟེར་ཞིང་ལས་ལམ་དངོས་གཞི་རྫོགས་པ་ལ་བཞག་ཐུབ་གི་མ་རེད་ཟེར་ན་འགྲིག་གི་མ་རེད། དེ་ཡིན་ན་དེའི་ཚེ་ལ་རིག་བྱེད་མ་ཡིན་པ་དེའོ། སྲོག་བཅད་པའི་ལས་ལམ་དངོས་གཞི་མ་ཡིན་པར་ཐལ་རིག་བྱེད་མ་ཡིན་པ་དེའི་ཧོ། གསད་བྱ་གང་ཟག་དག་སྲོག་ཆགས་དེ་གསོད་པ་མ་ནུས་པའི་ཕྱིར། འོ་ད་དེ་ཁྱོད་ཀྱི། སློབ་དཔོན་ལོ་པར་འགོ་ཚུགས་ཀྱི་ལན་དེ་བྱས། དེས་ན། དེའི་ཚེ་མ་ཡིན་ཀྱང་ཟེར་ལ། བྱས་ཙང་དེའི་ཚེ་ལ་ཟེར་རེད་ད་གསད་བྱ་དེ་འཆི་བ་དེའི་ཚེ། ཨ་ནི་རིག་བྱེད་དང་རིག་བྱེད་མ་ཡིན་པའི་གིས་ཨ་ནི་སྲོག་བཅད་པ་མ་ཡིན་ཀྱང་རིག་བྱེད་མ་ཡིན་པ་ལས་ཀྱི་ལམ་དངོས་ཡིན་པ་ལྟར། འོ་ད་དེའི་ཚེ་ལ་རིག་བྱེད་མ་ཡིན་པ་དེ་ལས་ལམ་གྱི་དངོས་གཞི་འཇོག་པ་ནང་བཞིན་གྱིས་ཨ་ནི་རིག་བྱེད་དེ་གོ་དེའི་ཚེ་ལ་སྲོག་བཅད་པ་བྱས་པ་མ་ཡིན་ན་ཡང་དེའི་ཚེ་གི་རིག་བྱེད་དེ་གོ་སྲོག་བཅད་པའི་ལས་ལམ་དངོས་གཞི་དེ་འཇོག་པ་དེ།

ད་བསད་ཡག་གི་དེ་འདྲའི་གི་ལས་བྱས་པ་ཡིན་འདི་ལ་ད་དེ་འདྲའི་གི་ལས་བྱས་པ་ད་དཔེར་ན་ང་ཚོ་མི་ན་ཞིག་བསད་ཡག་གི་ཡིན་ན་མི་བསད་ཡག་གི་དེ་འདྲའི་གི་ལས་ལམ་དངོས་གཞི་དེ་གི་ད་མི་བསད་ཡག་གི་དེ་འདྲའི་གི་སྦྱོར་བ་ལ་ཕར་འཇུག་འཇུག་ནས་མི་བསད་པའི་གི་སྦྱོར་བ་དེ་གི་ད་མི་བསད་པའི་གི་དེ་འདྲའི་གི་ལས་ལམ་དངོས་གཞི་དེ་མ་རྫོགས་ཀྱི་བར་དུ་དེ་ལ་ཨ་ནི་དེའི་གི་སྦྱོར་བ་ལ།

དེ་ལས་གཞན་བོད་ཀྱི་དེ་ནི་མི་དགེ་བ་གཞན་དག་པས་ན་མ་བྱིན་ལེན་པ་ལ་གཏོགས་པ་མ་བྱིན་ལེན་དང་དེ་ནི་ག་ས་ལོག་གཡེམ་འདྲ་བ་དང་དེ་ནི་རྫུན་སྨྲ་བ་ལ་སོགས་པ་དེ་འདྲས་ཀྱི་ལས་ལམ་དངོས་ཀྱིས་རྫོགས་པ་དེ་འདྲས་ཡོང་ཡོང་ཆོག་གི་རེད་ཟེར་ནས་འོ་ད་དེ་ང་ཚོ་ཚད་ཀྱིས་འཇོག་ཆོག་གི་འདུག་བ་འཇོག་ཐུབ་གི་འདུག་བ་འོ་ད་ཐུགས་སི་རེད་ཨ། རྫུན་སྨྲ་བ་ལ་སོགས་པ་ལྟ་བུ་བའོ་འོ་ད་དེ་བྱས་ད་དེ་ཀས་ང་ཚོ་དེ་ཡི་གེ་རྗེས་ཤེས་དེ་ལ་རིག་བྱེད་དང་རིག་བྱེད་མ་ཡིན་པ་བྱས་པ་ཟེར་ཏེ་འགྲོ་ཚར་རེད།

ལས་ལམ་དངོས་དེ་དེ་འདྲའི་གི་སོ་སོ་སོ་སོ་གྱི་སྦྱོར་བ་དེ་ལས་དེ་སྐྱེས་པ་ཡིན་ལ། སྦྱོར་བ་ཡང་འདོད་ཆགས་ལ་སོགས་པ་གསུམ་ལས་སྐྱེས་པའི་ཕྱིར་བྱས་ཙང་ད་ང་ཚོས་སྲོག་གཅོད་པ་ལ་སོགས་པའི་ལས་ལམ་དངོས་སྦྱོར་དེ་སོ་སོ་སོ་སོ་གྱི་སྦྱོར་བ་ལས་དེ་སྐྱེས་སྦྱོར་བ་དེ་དེ་དག་གི་དང་པོའི་ཀུན་སློང་ཡང་ན་རྒྱུ་ཡི་ཀུན་སློང་ཡིན་པས་ད་འདོད་ཆགས་ལ་སོགས་པའི་དེ་ནི་མི་དགེ་བའི་རྩ་བ་གསུམ་པོ་དེ་ལས་དེ་ནི་སྐྱེས་པ་ཞིག་རེད་ཟེར་ནས། འདོད་ཆགས་ལ་སོགས་པ་གསུམ་ལས་སྐྱེས་པའི་ཕྱིར་རོ།

ཨོ་ད་དེ་རེད་དེ་ང་ཚོ་ད་སྐྱེ་བ་སྔ་ཕྱི་ཁས་ལེན་ད་ཅི་སོ་སོ་གི་མི་གཞན་ལ་བ་སྲོག་ཞིག་བཅད་པ་ཡིན་ན་དེ་གི་དེ་ནི་རིས་མཐུན་དང། རིས་མཐུན་པའི་དེ་ནི་སོ་སོ་ལ་ད་མི་གི་རྒྱུ་མཐུན་གྱི་འབྲས་བུ་དེ་ནི་དེ་གི་རྣམ་སྨིན་གྱི་འབྲས་བུ་ད་དེ་མང་པོ་ཞིག་ལ་བ་བསམ་མནོ་གཏོང་ཡོད་དེ་ལ་ཨ་ནི་ང་ཚོ་བོད་ཀྱི

ད་ང་ཚོ་མི་ཉོག་ཐོག་ད་དཔེ་ཅི་ནི་པ་མི་ངན་དེ་འདྲའི་ས་ལས་དེ་ནི་ཆད་པའི་ཆད་པ་བཅད་ནས་དེ་འདྲའི་གི་ཐོག་ནས་བོད་སྐད་ལ་གང་ཡོད་པ་དེ་ཚུར་འཕྲོག་ཡ་དེ་འདྲ་ཡོང་གི་ར་བ་མ་བྱིན་ན་ཡང་དེ་ནི་ཚུར་རང་གིས་འཕྲོག་ནས་དེ་ནི་རང་གི་བོད་སྐད་ལོག་ད་ཐག་ཡ་དེ་འདྲའི་འོ་ད་དེ་འདྲའི་གི་ཐོག་ནས་བོད་སྐད་ཅི་མ་བྱིན་པ་ལེན་པ་དེ་ཚོ་གཏི་མུག་ལས་སྐྱེས་པ་རེད་ཟེར་གི་ད་བྲམ་ཟེ་རྣམས་ན་རེ་འདི་ཐམས་ཅད་ཚངས་པ་ལ་དབང་ཡིན་པས།

ཡིན་པ་ཞིག་རེད། ཡིན་ན་བྲམ་ཟེ་རྣམས་དམན་པས་དམངས་རིགས་ལ་སོགས་པས་ལོངས་སྤྱོད་པར་ཟད་དོ། དེ་ལྟ་བས་ན་བྲམ་ཟེ་རྣམས་གཞན་གྱི་ནོར་ལེན་པ་ན། དེ་ཡིན་དེ་ལས་ཇི་ལྟར་ད་གཞན་གྱིས་བྲམ་ཟེ་དེ་ཚོ་གིས་གཞན་གྱི་ནོར་རང་གིས་ཚུར་ལེན་པ་དང་གཞན་གྱིས་ཚུར་མ་བྱིན་ན་ཡང་རང་གིས་ལེན་པ་ན་རང་གི་ནོར་ལེན་པ་ཡིན་པའི་ཕྱིར་ཉེས་པ་མེད་དོ། དེ་སོ་སོའི་ནོར་སོ་སོ་གིས་ཚུར་ལེན་པ་ཞིག་ཡིན་ཙང་དེ་ལ་ཉེས་པ་གལ་ཡེ་མ་རེད། འོ་ད་དེ་གསུང་གི།

འདས་ལོ་འདས་ཆོག་ལས་བཤད་པ་ན་ད་ལོ་ཡན་དེ་རེད་བ་ད་ང་ཚོ་ཚུར་བཅད་པ་མ་བཞི་པ་ལས་མ་གཉིས་དེ་འགྲོ་ཚར་རེད་ད་ལོ་ཡན་དེ་རེད། ལོ་ཡན་དེ་འདས་ཆོག་ལས་བཤད་པ་ན་གཞན་གྱི་ཆུང་མ་ལ་ཆོག་པའི་ལུང་བཤད་པ་ད་བོད་ཀྱི་བཤད་པ་གཞན་གྱི་བོད་ཀྱི་ཆུང་མ་དེ་འདྲས་ལ་ད་ཅིག་བཟོས་བཟུང་བ་ལ་སོགས་པ་དེ་འདྲས་ལ་པ་ཆོག་པ་བྱས་ནས་ཨ་ནི་དེའི་ཐོག་ནས་ཨ་ནི་གཞན་གྱི་ཆུང་མ་ལ་ལུང་བཤད་པ་ད་བཟོ་ཁྲིད་དེ་འདས་ཆོག་ལས་བཤད་པ་བྱས་ད་གཞན་དོན་ལས་བཤད་པ་ན་གཞན་གྱི་ལུང་བཤད་པ་ཟེར་བ་དེ་རེད་ད་དེ་ལ་པ་གཞན་ལ་པ་མི་དགའ་བའི་བསོམས་པ།

གཞན་ནས། ཨོ་དེ་འདྲའི་གི་ལི་གི་ནི་བུ་གི་གཞན་ལ་བ་ཕྲ་མ་བྱས་ནས་ད་གཞན་བུ་གི་ཕྲ་མ་ཟེར་དེ་རེད་བ་ད་གང་ཟག་གཉིས་བུ་གི་མཐུན་པ་གཉིས་ཨ་ནི་མ་མཐུན་པ་དབྱེ་བའི་ཕྱིར་དུ་ཨ་ནི་ངག་སྨྲ་བ་དེ་ཚོ་དེ་ལ་ཕྲ་མ་ཟེར་གི་ར་བ། ཨོ་དེ་འདྲའི་གི་ཐོག་ནས་ད། དེ་འདྲའི་གི་ད་ཕྲ་མ་ཞེས་པ་དེ་ཚོ་དྲི་དེ་གཏི་མུག་ལས་སྐྱེས་པ་དེ་གསུངས་ཀྱི་ཟེར། གལ་ཏེ་བརྣབ་སེམས་ལ་སོགས་པ་ཨ་ནི་འདོད་ཆགས་ལ་སོགས་པ།

ཡིན་ཏེ་རིན་པོ་ཆེའི་ཕྲེང་བ་ལས་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེས་བསྐྱེད་ལས་རྣམས་མི་དགེ་བ་ཟེར་བ་དེ་ལྟར་འདོད་ཆགས་དང་ཞེ་སྡང་གཏི་མུག་དེ་ས་ནས་སྐྱེས་པའི་ལས་དེ་ནི་མི་དགེ་བ་གང་ཡིན་པ་དེ་ཟེར་ལགས་ཀྱི་ལ་ད་དེ་མི་དགེ་བ་དེ་ལ་ལུས་ཀྱི་མི་དགེ་བ་ངག་གི་མི་དགེ་བ་ཡིད་ཀྱི་མི་དགེ་བའོ་ད་དེ་ཚང་མ་ཡོང་གི་རེད་ཟེར་གྱི་ལ་དེ་ལས་དེས་བསྐྱེད་ལས་རྣམས་མི་དགེ་བ་ཞེས་འབྱུང་བ་ལྟར་དེ་དག་ནི་མི་དགེ་བའི་རྩ་བ་གསུམ་པོ་ཅི་རིགས་པས་ཀུན་ནས་སློང་བ་ཡིན་ནོ།

དེ་ཡིན་ཙང་ད་དགེ་བའི་ལས། སྦྱོར་བ་དང་དངོས་གཞི་དང་མཇུག་དང་བཅས་པ་དེ་ཚོ་བྲིས་ཏེ་གཙོ་བོ་དགེ་བའི་དགེ་རྩ་བ་གསུམ་པོ་དེ་གིས་ཀུན་ནས་བསླངས་ནས་ཞུ་བདེ་བ་ཞིག་རེད་དེ་ཡིན་དེ་ལ་དགེ་བའི་རྩ་བ་གསུམ་པོ་ཆགས་སྡང་མེད་པ་ལ་སོགས་པའི་དགེ་རྩ་གསུམ་པོ་དེ་ལ་དེ་ནས་སྐྱེས་པ་ཞིག་རེད་ཟེར་ནས། དེ་དག་གིས་ཀུན་ནས་སློང་བའི་ཕྱིར་དང་སྔ་ནས་མཚུངས་པར་ལྡན་པའི་ཕྱིར་ད་འགའ་ཞིག་ན་དེ་དག།